ཨོ་སི་ཀྲི་ལི་ཡ་གཞུང་གིས་གཞིས་སྤོ་བ་རྣམས་སྤྱི་ཚོགས་ནང་མཉམ་ཞུགས་ཡོང་ཆེད་རིན་མེད་དུ་དབྱིན་ཡིག་སློབ་སྦྱོང་དང་གཞིས་ཆགས་ཀྱི་ལག་རྩལ་རིགས་མཁོ་སྤྲོད་གནང་གི་ཡོད། ཉེ་ཆར་གཞུང་གིས་ཁྲིམས་བཅོས་བསྒྱུར་བཏང་བར་བརྟེན་གཞིས་སྤོ་བ་མང་པོ་ཞིག་ལ་དབྱིན་ཡིག་སྦྱོང་བར་དུས་འགྱངས་གནང་ཡོད་འདུག་ཨོ་སི་ཀྲི་ལི་ཡའི་ནང་དབྱིན་སྐད་མི་ཤེས་ན་འཚོ་ཐབས་དཀའ་མོ་ཡོད་པས་ཨོ་སི་ཀྲི་ལི་ཡའི་གཞུང་གིས་གཞིས་སྤོ་བ་དང་སྐྱབས་བཅོལ་བ་ཁག་ཅིག་ལ་རིན་མེད་དུ Adult Migrant English Program ཞེས་པའི་ལས་གཞིའི་འོག་ཨིན་ཡིག་སློབ་སྦྱོང་གི་གོ་སྐབས་བསྐྲུན་གནང་གི་ཡོད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཞི་པའི་ཚེས་བཅུ་དགུ་ནས་བཟུང་གཞུང་གིས་ཁྲིམས་བཅོས་བསྒྱུར་གནང་བར་བརྟེན་གཞིས་སྤོ་བ་མང་བ་ལ་གོ་སྐབས་དེ་ཐོབ་ཀྱི་ཡོད་པ་མ་ཟད་ཨིན་ཡིག་སྦྱོང་བའི་དུས་ཚོད་ཚད་བཀག་ཡང་མེད་པ་བཟོས་ཡོད་འདུག Queensland མངའ་སྡེའི་ནང་ལས་གཞི་དེ་ལག་བསྟར་གནང་མཁན TAFE སློབ་གཉེར་ཁང་གི་འགན་འཛིན་སྐུ་ཞབས Scott Bray ལགས་ཀྱིས།

འགོ་བཙུགས་ཟིན་པ་དགོས་དེ་བཞིན་ལོ་ལྔའི་ནང་ཚུད་ལ་གོང་ཡོད་ཆུ་ཚོད་ཚད་བཀག་དེ་འགྲུབ་པ་དགོས། ད་ཆ་ཆ་རྐྱེན་ལ་བསྒྱུར་བཅོས་བཏང་བའི་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་བཅུ་པའི་ཚེས་གཅིག་གི་ཉིན་དང་དེའི་སྔོན་དུ་འབྱོར་བའི་གཞིས་སྤོ་བ་རྣམས་ལ་སྒྲིག་གཞི་དེ་ཚོ་ཁྱབ་ཀྱི་མེད། ཡང་ཕྱི་ལོ་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་དགུ་བར་དུ་ཨོས་ཏྲེ་ལི་ཡའི་ནང་ཕྱི་མི་གཞིས་སྤོ་བ་ས་ཡ་གཅིག་ཚེག་དགུ་ཙམ་ཞིག་འབྱོར་ཡོད་པ་དང་དེ་ལས་མི་བརྒྱ་ཆ་དྲུག་ཅུ་རེ་བརྒྱད་ཙམ་ཞིག་ལས་ཀ་བྱེད་བཞིན་ཡོད་ཀྱང། མི་བརྒྱ་ཆ་ཉི་ཤུ་རྩ་ལྔ་ཙམ་ཞིག་གིས་དབྱིན་སྐད་མི་འདང་བའི་རྐྱེན་གྱིས་ཐོག་མའི་ལས་ཀ་རག་བར་འགོག་རྐྱེན་ཆེ་ཤོས་འཕྲད་ཡོད་ཚུལ་འགྲེལ་བརྗོད་གནང་ཡོད་འདུག་དེར་བརྟེན་སྐུ་ཞབས Bray ལགས་ཀྱིས་ད་ཆ་གཞིས་སྤོ་བ་ཚོར་མུ་མཐུད་དབྱིན་ཡིག་ཡར་རྒྱས་གཏང་འདོད་ཡོད་ཚེ་སོ་སོའི་ས་གནས་ས་ཐོག་ཏུ AMEP སློབ་ཁྲིད་གནང་མཁན་སར་བཅར་ནས་ཐོ་འགོད་གནང་དགོས་ཞེས་ཁོང་གིས་གསུངས་དོན།

འོན་ཀྱང་ད་ཆ་ང་རང་མི་གཞན་དང་དབྱིན་སྐད་བརྒྱབ་པར་གདེང་ཚོད་ཆེ་བ་དང་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཀྱི་འགྲོ་སྟངས་འགྲོ་ལུགས་གང་འཚམ་མགོ་ཚུད་ཀྱི་འདུག་ཡང་སྐུ་ཞབས Bray ལགས་ཀྱིས་དབྱིན་ཡིག་སློབ་ཁྲིད་ཀྱི་ལས་གཞི་དེའི་བརྒྱུད་སློབ་ཕྲུག་ཚོས་རང་ཉིད་སོ་སོའི་གནས་སྟངས་དང་རན་པའི་ཐོག་སློབ་སྦྱོང་བྱེད་ཆོག་པ་དང། དངོས་སུ་འཛིན་གྲྭར་བཅར་མི་ཐུབ་པ་ཡིན་ཚེ་དྲ་ཐོག་བརྒྱུད་སློབ་ཁྲིད་བྱེད་ཆོག་པ་ཡིན་ཞེས་ཁོང་གིས་གསུངས་དོན། We also run Weekend classes and night classes because we ང་ཚོས་དུས་རྒྱུན་གཟའ་མཇུག་དང་དགོང་མོ་འཛིན་གྲྭ་ཚུགས་ཀྱི་ཡོད་པས་ལས་ཀ་ཡོད་པ་དང་ཕྲུ་གུ་དང་རྒན་རྒོན་ལྟ་སྐྱོང་གི་འགན་ཡོད་པའི་སློབ་ཕྲུག་ཚོར་ཐུགས་ཕན་གསོས་པ་ཡོད། ཡང་དེ་བཞིན་གལ་ཏེ་ཁྱེད་རང་དངོས་སུ་འཛིན་གྲྭར་བསྐྱོད་འདོད་ཡོད་ཀྱང་རང་ཉིད་ལ་ཕྲུ་གུ་ཡོད་པ་ཡིན་ཚེ་ཨིན་ཡིག་སློབ་ཁྲིད་ལས་གཞིའི་འོག་ཁྱེད་རང་འཛིན་གྲྭ་ཚུགས་པའི་རིང་ལ་ཕྲུ་གུ་ལྟ་སྐྱོང་གི་རོགས་སྐྱོར་སྤྲད་གནང་གི་ཡོད་ཅེས་ཡང་སྐུ་ཞབས Bray ལགས་ཀྱིས་གསུངས་དོན། Free Child Care is offered to any AMEP. ཨིན་ཡིག་སློབ་ཁྲིད་ཀྱི་ལས་གཞིའི་ནང་ཞུགས་མཁན་གང་ཞིག་ལ་སློབ་གྲྭར་བསྐྱོད་པའི་ལོ་ཚད་ཟིན་མེད་པའི་ཕྲུ་གུ་ཆུང་ཆུང་ཡོད་མཁན་རྣམས་ལ་རིན་མེད་དུ་ཕྲུ་གུ་ལྟ་སྐྱོང་གི་རོགས་སྐྱོར་སྤྲད་ཀྱི་ཡོད། དེར་བརྟེན་ཕ་མ་ཚོ་རང་ཉིད་ལ་ཕྲུ་གུ་ཡོད་ཀྱང་ཨིན་ཡིག་སྦྱང་ཐུབ་པའི་གོ་སྐབས་ཡོད་པ་དང་ཕྲུ་གུ་ལྟ་སྐྱོང་ཆེད་འགྲོ་སོང་གཞུང་ནས་སྤྲད་ཀྱི་ཡོད་པས་ཕ་མ་ཚོས་སྒྲུབ་མི་དགོས་པ་ཡིན། དེ་བཞིན་སྐུ་ཞབས Bray ལགས་ཀྱིས་དབྱིན་ཡིག་སློབ་ཁྲིད་ལས་གཞན་པའི་གཞིས་སྤོ་བ་དང་སྐྱབས་བཅོལ་བ་རྣམས་ལ Work Ready Program ཞེས་པའི་བརྒྱུད་ལས་ཀ་རག་ཐབས་ལ་དམིགས་པའི་སྦྱོང་བརྡར་དང་ཆུ་ཚོད་བརྒྱད་ཅུ་དངོས་སུ་ལས་ཀའི་སྦྱོང་བརྡར་སྤྲད་གནང་གི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། ལས་གཞི་དེའི་བརྒྱུད་ང་ཚོས་སློབ་ཕྲུག་རྣམས་ཀྱི་འདོད་པ་ཡོད་པའི་ལས་རིགས་ཤིག་གི་ནང་ལས་ཀའི་ཉམས་མྱོང་བསགས་པར་སྦྱོང་བརྡར་སྤྲད་ཀྱི་ཡོད། དཔེར་ན། སློབ་ཕྲུག་ཞིག་ལ་རྒན་རྒོན་ལྟ་སྐྱོང་དང་ཕྲུ་གུ་ལྟ་སྐྱོང་གི་ལས་ཀ་བྱེད་འདོད་ཡོད་ན། ང་ཚོས་བདུན་ཕྲག་གཉིས་ཀྱི་རིང་འབྲེལ་ཡོད་ལས་རིགས་ཀྱི་ལས་སྦྱོང་འཚོལ་གྱི་ཡོད་ལ། ལས་སྦྱོང་བྱེད་བཞིན་པའི་རིང་རྒྱབ་སྐྱོར་ཆ་ཚང་སྤྲད་གནང་གི་ཡོད། དེར་བརྟེན་ལས་གཞི་དེར་ཞུགས་མཁན་སློབ་ཕྲུག་འཚང་ཁ་ཤིག་ཤིག་ཡོང་གི་ཡོད། ཡང Tayyaba Bushra ལགས་ཀྱིས་གཞུང་གིས་བསྒྱུར་བཅོས་བྱས་པར་དགའ་བསུ་ཡོད་པ་དང། ཁོང་མོའི་དབྱིན་སྐད་ཡར་རྒྱས་འགྲོ་ཡོད་ཀྱང་མུ་མཐུད་ཨོ་སི་ཀྲི་ལི་ཡའི་སྐོར་སློབ་སྦྱོང་གནང་རྒྱུ་མང་པོ་ཡོད་ཅེས་ཁོང་གིས་གསུངས་དོན།
Learning a new language, it's a kind of lifelong activity and with སྤྱི་བཏང་སྐད་ཡིག་གསར་པ་ཞིག་ཡང་དག་པར་ཤེས་པར་མི་ཚེ་གཅིག་འགོར་གྱི་ཡོད། དེར་བརྟེན་ཆུ་ཚོད་ལྔ་བརྒྱ་བཅུའི་ནང་ཚུད་ལ་སྐད་ཡིག་གསར་པ་ཞིག་ཤེས་ཁག་པོ་རེད། ང་རང་ད་ཆ་དབྱིན་སྐད་གང་འཚམ་ཅིག་ཡར་རྒྱས་འགྲོ་ཡོད་ཀྱང་ཨོ་སི་ཀྲི་ལི་ཡའི་མི་རང་གི་དབྱིན་སྐད་བཤད་སྟངས་དང་ཚིག་བེད་སྤྱོད་བྱེད་སྟངས་སོགས་ད་དུང་ཡང་ཡག་པོ་རྒྱུས་མེད། དེར་བརྟེན་ད་ཆ་ཆུ་ཚོད་ཚད་བཀག་མེད་པ་བཟོ་བས་ང་རང་མུ་མཐུད་དབྱིན་ཡིག་ཡར་རྒྱས་གཏང་ཐུབ་པའི་གོ་སྐབས་ཡོད། ཁྱེད་ཀྱིས་དབྱིན་ཡིག་སློབ་ཁྲིད་ལས་གཞིའི་སྐོར་གནས་ཚུལ་རྒྱས་པའི་ཕྱིར་ནང་སྲིད་ལྷན་ཁང་གི་དྲ་ཚིགས། homeaffairs.gov.au། ཐོག་དང་སོ་སོའི་ས་ཁུལ་གྱི TAFE ལ་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan ཐོག་གསན་རྒྱུ་ཡོད།